ཨོ་དེ་རང་ལ་ལ་དག་རྗེ་བདག་ཉིད་ཆེན་པོ། དེ་ད་ལྟ་ཚིག་འདྲ་བརྗོད་ཡོད་དེ་དེའི་ཡིད་ཟིན་ནི་སྤྱོད་འཇུག་གི་འགྲེལ་བྱེད་དཔེར་ན་སྤྱོད་འཇུག་དར་ཊིཀ་དང། དེ་ག་ནང་བཞིན་བྱས་ནས་དགེ་ལུགས་པ་གི་བླ་མ་ཚོས་བརྩམས་བཞག་མཁན་གྱི་སྤྱོད་འཇུག་གི་འགྲེལ་པ་ཚང་མ་ཐམས་ཅད་ནང་དེ་དེ་རེད། ད་གཞན་ལུང་དེ་ལྟར་བྱས་པ་ཡིན་ན། གོང་དུ་བཤད་པ་དེ་དག་ཚང་མ་ཐམས་ཅད་ཚིག་གསལ་ནང་བཞིན་བྱས་ནས། ཚིག་གསལ་ནང་བཞིན་བྱས་ནས་ཚིག་འགྲེལ་རྒྱག་བྱས་ནས་ད་ལྟ། ཉོན་མོངས་མེད་ཀྱང་དེ་དག་ལ་ལས་ཀྱི་ནུས་པ་མཐོང་བ་ཡིན་ཟེར་ཏེ་དགྲ་བཅོམ་པ་མོའུ་འགལ་གྱི་བུ་སྐུ་མྱ་ངན་ལས་འདའ་ཁ་ལ་གང་མི་མཐུན་ཀུན་ཏུ་རྒྱུ་ཡིས་ཤགས་རྫོགས་རོང་རྫོགས་བྱས་ནས་དགོངས་པ་རྫོགས་ཡ་ཞེས་རོལ་བ་དེ་ཚོ་ལས་རྒྱལ། དགེ་སློང་སོར་མོའི་ཕྲེང་བ་ཅན་དགྲ་བཅོམ་པའི་གོ་འཕང་ཐོབ་པ་རེད་དེ་ཡིན་ན་ཡང། ཚེ་འདིར་བསགས་པའི། བསགས་པའི་དེ་ནས་ལས་ཀྱི་འབྲས་བུ་དེ་ཚོ་ཚེ་དེ་ག་རང་གི་མིར་སྐྱེས་བྱས་ནས་དམྱལ་བ་གི་སྡུག་བསྔལ་དངོས་སུ་སྨིན་པ་དེ་འདྲ་བ་དེ་ཚོ་དྲངས་ཏེ་ཉོན་མོངས་སྤངས་ཚར་རེད་དེ་ཡིན་ན་ཡང། ལས་ཀྱི་རྣམ་པར་སྨིན་པ།

མངོན་པ་འོག་མ་ནས་བཤད་པའི་ཉོན་མོངས་དེ་དང། ལས་ཀྱི་ནུས་པ་མཐོང་བ་ཡིན་ཟེར་ཡང་ལན་དེ་ལ་ཚིག་དེ་ལ་ནི་ལས་ཀྱི་རྣམ་སྨིན་གྱི་དབང་གིས་སྡུག་བསྔལ་མྱོང་བ་དེ་ལས་མ་གསལ་ཅི་ནས་ཡང་སྲིད་ཕྱི་མ་འཕེན་པའི་འཕེན་བྱེད་ཀྱི་ལས་ཀྱི་ནུས་པ། འོ་དེ་དེ་འདྲ་ཅིག་ལ་བྱ་དགོས་རེད། འོ་དེ་ཡི་ཚེ་འདྲ་དེ་ཚོ། གྲུབ་མཐའ་སོ་སོ་གི་མི་འདྲ་རྐྱང་རྐྱང་བྱེད་པ་མ་གཏོགས་འདྲ་བ་གཅིག་རང་མ་རེད་དེ་ག་ཚོད་དེ་གང་ག་མི་འདྲ་རྐྱང་རྐྱང་ཡིན་པ་རེད། ད་ལྟའི་ཤ་མ་དེ་གང་ག་གཅིག་པ་རེད། ངག་གང་མདོ་སྡེ་ལ་འཇུག་དེ་གལ་ཏེ་སངས་རྒྱས་གསུངས་འདོད་ན། ཐེག་ཆེན་ཕལ་ཆེར་ཁྱེད་ཅག་གི་མདོ་དང་མཚུངས་འདོད་མིན་ནམ་ཅི་ཟེར་དེ་ཤོ་ལོ་ཀ་གསུམ་ཡོད་ན་ཁྱེད་སྤྱོད་འཇུག་གི་རྩ་བ་གི་ཚིག་མ་རེད་ཟེར་ནས། སྤྱོད་འཇུག་འགྲེལ་ཆེན་ནང་གསུངས་ཡོད་པ་རེད་སྤྱོད་འཇུག་གི་རྩ་བ་རྩ་བ་གི་ཚིག་མ་རེད་ཟེར་ཞོག་གོ་དེ་བ་ཅི་ལ་ཡག་སྐྱོ་བ་རེད། ངག་གང་ཟེར་དེ་ད་ངག་གང་ཡིན་པ། ངག་གང་ཞིག་གང་ཡིན་པ་ཟེར་མདོ་སྡེ་ལ་འཇུག་པ་དང། འདུལ་བ་ལ་སྣང་བ་དང་མངོན་པ་དང་མི་འགལ་ཟེར་ཅིག་རེད་བ་ཨོ་དེ་ངག་གང་མདོ་སྡེ་ལ་འཇུག་དེ་གལ་ཏེ་སངས་རྒྱས་གསུངས་འདོད་ན་ཟེར་དེ་ལྟ་བུ་རྒྱུ་མཚན་ལ་བརྟེན་ནས་སངས་རྒྱས་ཀྱི་གསུང་ཡིན་པ་ཁྱོད་རང་གིས་ཁས་ལེན་བྱེད་ཀྱི་ཡོད་ན་ཐེག་ཆེན་ཕལ་ཆེར་ཁྱེད་ཅག་གི་མདོ་དང་མཚུངས་འདོད་མིན་ནམ་ཅི་ཟེར་ཐེག་པ་ཆེན་པོ་ལ་ཡང་དེ་ལྟ་བུ་དེ་ཡོད་རེད། སྣང་བ་དང་འཇུག་པ་དང་མི་འགལ་བ་དང་དེ་ཚོ་གང་ག་ཡོད་རེད་ཟེར་མངོན་པ་ལ་མི་འགལ་མངོན་པའི་སྡེ་སྣོད་ཟེར་དེ་ཡོད་རེད་བ། མངོན་པ་དེ་ནི་རིགས་པའི་དཔྱད་པ་བྱས་ནས་མི་འགལ་དེ་ཡོད་རེད་བ། མདོ་སྡེ་ལ་ནི་ཏིང་ངེ་འཛིན་གྱི་བསླབ་པ་ལ་འཇུག་མཁན་དེ་ཡོད་རེད་བ། འདུལ་བ་ལ་དེ་ནི་གནང་བ་དང་བཀག་པ་དང་དེ་ནི་དེ་འདྲ་ཡི་བཅས་པ་དེ་ཡོད་རེད་བ། དེ་ཡོད་པ་ཡིན་ཙང་ཐེག་པ་ཆེན་པོ་གི་གསུང་དེ་ལ་ཡང་ཁྱེད་རང་ཚོ་གི་མདོ་སྡེ་དང་གཅིག་པ་གཅིག་རྐྱང་རེད། མདོ་དང་མཚུངས་འདོད་མིན་ནམ་ཅི་ཟེར་དེ་སྐད། གལ་ཏེ་མ་རྟོགས་གཅིག་གིས་ནི་ཐམས་ཅད་སྐྱོན་དང་བཅས་འགྱུར་ན་མདོ་མཚུངས་གཅིག་གིས་ཐམས་ཅད་ནི་རྒྱལ་བས་གསུངས་པ་ཅིས་མ་ཡིན། གལ་ཏེ་མ་རྟོགས་པ་གཅིག་ལ་བརྟེན་ནས། དངོས་སྨྲ་བ་ཁྱོད་རང་ཚོ་གིས་མ་རྟོགས་པ་ལ་བརྟེན་ནས་དེ་སངས་རྒྱས་ཀྱི་གསུང་མ་ཡིན་ཟེར་ནས་མཐའ་གཅིག་ཏུ་ཁས་ལེན། སྐྱོན་དང་བཅས་པ་དང་མཐའ་གཅིག་ཏུ་སངས་རྒྱས་ཀྱི་གསུང་མ་ཡིན་པར་འདོད་ཀྱི་ཡོད་ན། གཅིག་གང་ཡང་རུང་བ་གཅིག་ཡང་ཁྱོད་རང་ཚོས་རྟོགས་ནས་སངས་རྒྱས་ཀྱི་གསུང་ཡིན་པར་ཁས་ལེན་པ་དེ་ལ་བརྟེན་ནས་གཞན་ཚང་མ་ཐམས་ཅད་སངས་རྒྱས་ཀྱི་གསུང་ཡིན་པར་དེ་ཁས་ལེན་བཞག་ན་འགྲིག་གི་རེད། མདོ་མཚུངས་གཅིག་གིས་ཐམས་ཅད་ནི་རྒྱལ་བས་གསུངས་པ་ཅིས་མ་ཡིན། གཅིག་སྐྱོན་དང་ལྡན་པ་ལ་བརྟེན་ནས་སངས་རྒྱས་ཀྱི་བཀའ་མ་ཡིན་ཟེར་ནས་ཁས་ལེན་པ་ཡིན་ན། གཅིག་སྐྱོན་མེད་ཁོ་ན་ལ་བརྟེན་ནས་གཅིག་སྐྱོན་མེད་དུ་སྒྲུབ་ཐག་ཟེར་ན་གཞན་ཚང་མ་ཐམས་ཅད་སངས་རྒྱས་ཀྱི་གསུང་ཡིན་ཟེར་ནས་ཁས་ལེན་ན་ཡང་འགྲིག་རེད་བ་ཟེར་ན་ཨོ་ཏོ་ཟེར་མགོ་མཚུངས་ཀྱི་རིགས་པ་གཏོང་ཡིན་པ་རེད། ངག་གང་འོད་སྲུང་ཆེན་པོ་ལ་སོགས་པས་གཏིང་དཔོགས་མ་གྱུར་པ་དེ་ནི་ཁྱོད་ཀྱིས་མ་རྟོགས་པས་གཟུང་བྱ་མིན་པར་སུ་ཞིག་འཛིན་ཟེར་དེ་ཡང་སྤྱོད་འཇུག་གི་ཚིག་རྩ་བའི་གི་ཚིག་མ་ཡིན་ཟེར་བ་རེད། འོད་སྲུང་ཆེན་པོ་ལ་སོགས་པ་ལ་དཔེར་ན་འོད་སྲུང་ཆེན་པོ་ལ་སོགས་པ་གིས་བསྡུས་མི་འདུག་ཟེར། ཉན་ཐོས་འོད་སྲུང་ཆེན་པོ་དང་ཀུན་དགའ་བོ་དང་ཉེ་བར་འཁོར་ལ་སོགས་པ་བཀའ་ཐོག་མར་སྡུད་མཁན་རེད་བ་དེ་ཡིན་ཙང་ཐེག་པ་ཆེན་པོའི་མདོ་སྡེ་དེ་འོད་སྲུང་ཆེན་པོ་ལ་སོགས་པ་དེ་ཚོ་ཀྱིས་བསྡུས་མི་འདུག་དེ་བསྡུས་མེད་པ་ཡིན་ཙང་སངས་རྒྱས་ཀྱི་བཀའ་མ་རེད། སངས་རྒྱས་ཀྱི་བཀའ་མ་རེད་ཟེར་དེ་འདྲ་ལབ་ཀྱི་འདུག་ན། འོད་སྲུང་ཆེན་པོ་ལ་སོགས་པ་ནི། ཐེག་དམན་གྱི་སྡེ་སྣོད་ཚང་མ་ཐམས་ཅད་དཔང་པོ་རུ་མ་གཏོགས་ཐེག་པ་ཆེན་པོའི་སྡེ་སྣོད། བྱང་ཆུབ་སེམས་དཔའི་སྤྱོད་པ་རླབས་པོ་ཆེ་ལ་སོགས་པ་དེ་ཚོ་ཤིན་ཏུ། གཏིང་དཔོག་དཀའ་བ་ལ་སོགས་པ་སོགས་ནི་དེ་དག་གི་ཡུལ་དུ་མ་གྱུར་པ་རེད། དེ་དག་གི་ཡུལ་དུ་མ་གྱུར་པ་དེ་དེ་མ་རྟོགས་པའི་རྒྱུ་མཚན་ལ་བརྟེན་བྱས་ནས་ཐེག་པ་ཆེན་པོ་དེ་བཀའ་མ་རེད་ཟེར་ནས་ཁས་ལེན་ན་འགྲིག་གི་མ་རེད། གཟུང་བྱ་མིན་པར་སུ་ཞིག་བྱེད་ཟེར་དེ་ཡིན་པ་རེད། རྨོངས་པས་སྡུག་བསྔལ་ཅན་དོན་དུ་ཆགས་དང་འཇིགས་མཐའ་ལས་གྲོལ་བས་འཁོར་བར་གནས་པ་གྲུབ་གྱུར་པ་དེ་ནི་སྟོང་ཉིད་འབྲས་བུ་ཡིན། རྨོངས་པའི་སྡུག་བསྔལ་སྐྱེས་འདོད་དུ། རྨོངས་པས་ང་རང་ཚོ་རྨོངས་པ་མ་རིག་པ་ལ་དེ་ཟེར་གྱི་མེད་པ་འདྲ།

དེ་ནི་སྟོང་ཉིད་འབྲས་བུ་ཡིན། དེ་ལྟར་སྟོང་པ་ཉིད་ཕྱོགས་ལ་སུན་འབྱིན་པ་ནི་འཐད་མ་ཡིན། དེ་འདྲ་ཡིན་ཙང། ཟབ་མོ་སྟོང་པ་ཉིད་ཀྱི་ཕྱོགས་ལ་ཆོས་ཐམས་ཅད་བདེན་མེད་ཡིན་པ་དང་ཆོས་ཐམས་ཅད་བདེན་པར་མ་གྲུབ་པས་ན་སྟོང་པ་ཉིད་ཀྱི་ཕྱོགས་ལ་ནི་གྲིབ་ནང་ཡང་སུན་འབྱིན་པ་དེ་འཐད་པ་མ་རེད་འཐད་པ་དང་བཅས་པ་མ་རེད། དེ་བདེན་མེད་མ་རེད། དེ་གནས་ལུགས་མ་རེད། བདག་ཏུ་མ་གྲུབ་པ་མ་རེད་བདག་ཏུ་གྲུབ་པ་རེད་ཟེར་ནས་ད་སུན་འབྱིན་པ་དེ་ཡིན་ན་འཐད་སྒྲུབ་ཀྱི་རིགས་པ་དང་ལྡན་པ་མ་རེད་དེ་འཐད་པ་མ་རེད་མི་འཐད་པ་རེད། དེས་ན་ཐེ་ཚོམ་མི་ཟ་བས་སྟོང་པ་ཉིད་ནི་བསྒོམ་པར་བྱ། རྒྱུ་མཚན་དེ་འདྲ་ཡིན། ཐེ་ཚོམ་མ་ཟ་བར་བྱས་ནས་སྟོང་པ་ཉིད་དེ་ངེས་པར་དུ་བསྒོམ་དགོས་པ་རེད། རྒྱུ་མཚན་གང་ལ་བརྟེན་ནས་དེ་ནི་སྟོང་པ་ཉིད་དུ་བསྒོམ་དགོས་འདུག། དེ་ནས་ཐམས་ཅད་མཁྱེན་པ་དེ་ལྟ་ཞོག་དཔེར་ན་འཁོར་བ་ལས་གྲོལ་བ་ཙམ་བྱེད་པ་ལ་ཡང་སྟོང་པ་ཉིད་མ་བསྒོམ་ན་ཐབས་ཡོད་མ་རེད་དེ། ངེས་པར་དུ་ཡང་སྟོང་པ་ཉིད་བསྒོམ་དགོས་པ་རེད། དེ་ལ་ཐེ་ཚོམ་རྩ་བ་ནས་ཟ་དགོས་པ་མ་རེད། སྟོང་པ་ཉིད་ཉིད་དེ་ངེས་པར་བསྒོམ་དགོས་དགོས་རེད་ཟེར་སྟོང་པ་ཉིད་བསྒོམ་པར་བྱ་ཟེར། ཉོན་མོངས་ཤེས་བྱའི་སྒྲིབ་པ་ཡི་མུན་པའི་གཉེན་པོ་སྟོང་པ་ཉིད་མྱུར་དུ་ཐམས་ཅད་མཁྱེན་འདོད་པས་དེ་ནི་ཇི་ལྟར་སྒོམ་མི་བྱེད་ཟེར། ད་ཉོན་མོངས་པའི་སྒྲིབ་པ་དང་ཤེས་བྱ་ཡི་སྒྲིབ་པ་དང། དེ་འདྲ་ཡི་མུན་པ་གཉིས་པོ་དེ་ཡིན་ན་ད་ལྟ་བར་དུ་ནི། དེ་ཡི་ཕྱིར་དེ་ནི་སྟོང་པ་ཉིད་སྒོམ་དགོས་པའི་རྒྱུ་མཚན་བདག་མེད་སྒོམ་དགོས་པའི་རྒྱུ་མཚན། ད་བདག་མེད་སྒོམ་དགོས་པའི་རྒྱུ་མཚན་བཤད་ཟེར་ན་བདག་མེད་བསྒོམ་དགོས་པ་དེ་དེ་མིན་ཕྱིར་དེ་ཡིན་པ་རེད། སྤྱིར་ང་རང་ཚོ། གསུང་རབ་གཞན་ནས་བཤད་པ་དེ་ཡིན་སྲིད་ན་གང་ཟག་བདག་མེད་དང་ཆོས་ཀྱི་བདག་མེད་གཉིས་ཀྱི་ནང་ནས་ཆོས་ཀྱི་བདག་མེད་སྔོན་ལ་བཤད་པ་རེད་བ། ཆོས་ཀྱི་བདག་མེད་དེ་ཤིན་ཏུ་རྒྱ་ཆེ་བ་དང། རྣམ་གྲངས་མང་བ་དང་དགོངས་བརྒྱུད་མང་བ་ཡིན་ཙང་ནི་སྔོན་ལ་བཤད། གང་ཟག་གི་བདག་མེད་དེ་མདོར་བསྡུས་ཅིག་ཡིན་ཙང་ནི་རྗེས་ལ་བཤད་པ་རེད་བ། ད་རྣལ་འབྱོར་པ་གི་སྦྱོར་བ་དེ་ཡི་ཚེ་ན་གང་ཟག་གི་བདག་མེད་བདག་མེད་དེ་སྔོན་ལ་ཉམས་སུ་བླངས་ནས་དེ་ཡི་རྗེས་སུ་ཆོས་ཀྱི་བདག་མེད་དེ་ཉམས་སུ་བླང་དགོས་རེད་བ་དེ་ཡི་ས་ནས་སྤྱོད་འཇུག་ཆེན་པོའི་ནང་ལ་ཐོག་མར་གང་ཟག་གི་བདག་མེད་བཤད་ནས་དེ་ཡི་རྗེས་སུ་ཆོས་ཀྱི་བདག་མེད་བཤད་ཡིན་པ་རེད། དབུ་མ་འཇུག་པ་དང་རྩ་ཤེ་ལ་སོགས་པ་དེ་ཚོའི་ནང་ལ་ཐོག་མར་ཆོས་ཀྱི་བདག་མེད་བཤད་ནས་དེ་ཡི་རྗེས་སུ་གང་ཟག་གི་བདག་མེད་བཤད་ཡིན་པ་རེད། འོ་དེ་མི་འདྲ་དམ་དེ་ཉོན་ཚོད་དེ་འདྲ་ཡིན་པ་རེད། ད་གང་ཟག་གི་བདག་མེད་བཤད་པ་དེ་ལ། སྤྱིར་གང་ཟག་གི་བདག་མེད་ཟེར་དེ་ག་འདྲ་ཞིག་ལ་ཟེར་གི་རེད་ཟེར་ན་གང་ཟག་གི་བདག་ཏུ་གྲུབ་པར་འཛིན་པའི་འཛིན་པ་དེ་ཡི་ཞེན་ཡུལ་མེད་པ་ཅིག་ལ་ཟེར་དགོས་ཀྱི་རེད་བ། ཟེར་དགོས་ཀྱི་རེད་བ་དེ་ཡིན་ན་གང་ཟག་གི་བདག་ཏུ་གྲུབ་པར་འཛིན་ཡས་དེ་ག་རེ་ལ་བརྟེན་ནས་འཛིན་གྱི་ཡོད་ཟེར་ན་ད་ཕྱིན་གཅིག་མཁན་ཆུང་མང་པོ་ཅིག་ལ་རྒྱུ་མཚན་བསམ་བློ་བཏང་བྱས་ནས་འཛིན་འོང་དེ། གང་ཟག་གི་བདག་འཛིན་ལྷན་སྐྱེས་ངོ་མ་དེ་མེད་པ་ཡིན་ན་ཀུན་བཏགས་མང་པོ་ཅིག་དེ་སྤར་ར་དེ་སླེབས་འོང་གི་རེད་བ།

ཕུང་པོ་གང་ཟག་གི་བདག་འཛིན་གྱི་དམིགས་ཡུལ་ཡིན་པ་དེ་དབུ་མ་འཇུག་པ་ན་བཀག་ཡོད་རེད་བ། དེ་བཀག་པ་ཡིན་ས་དེའི་དམིགས་ཡུལ་མ་རེད་དེ། དཔེར་ན། སོ་དང་སྐྲ་དང་སེན་མོ་ལ་སོགས་པ་དེ་ཚོ་ཡང་གང་ཟག་གི་བདག་འཛིན་གྱི་དམིགས་ཡུལ་མ་རེད་དེ། དེ་ནི་གང་ཟག་གི་བདག་འཛིན་ལྷན་སྐྱེས་ཀྱི་དམིགས་ཡུལ་དེ་ལ་བརྟེན་ནས་གང་ཟག་གི་བདག་ཏུ་གྲུབ་པ་གཞན་དང་གཞན་དུ་སྒྲོ་བཏགས་བྱས་ནས་བདག་འཛིན་ཀུན་བཏགས་མང་པོ་ཞིག་ཁོ་སྐྱེ་ཡོང་གི་རེད་བ།

དེ་ཚེ་འདྲ་བའི་རྟེན་གང་ཡིན་ཟེར། གང་གི་ཚེ་ན་བྱེ་བྲག་ཕྱིན་ཅི་ལོག་པ་དེའི་ཚེ་ན་འདྲ་བ་གྱི་རྟེན་དེ་ག་རེ་ལ་བརྟེན་ནས་བཞག་དགོས་རེད། སེམས་མེད་པ་ཡང་བདག་མིན་ཏེ་སེམས་མེད་ཉིད་ཕྱིར་བུམ་སོགས་བཞིན་ཟེར་སེམས་མེད་ན་བདག་ཡོད་མ་རེད་བ། འོན་ཏེ་སེམས་དང་ལྡན་པའི་ཕྱིར་ཤེས་ན་མི་ཤེས་འཇིག་པར་ཐལ་ཟེར། འོན་ཏེ་སེམས་དང་ལྡན་པ་ཅིག་བཞག་གི་ཡིན་ན། སེམས་དང་ལྡན་པའི་ཕྱིར་ཤེས་པ་བཞག་གི་ཡིན་ན་མི་ཤེས་འཇིག་པར་ཐལ་ཟེར་མི་ཤེས་པ་དེ་ནི་འཇིག་འགྲོ་གི་རེད་ཤེས་པ་རྐྱང་རྐྱང་རེད་འགྲོ་གི་རེད།

ཡོད་མིན་ན་ལས་འབྲས་འབྲེལ་བ་རིགས་མིན་ཏེ། གལ་ཏེ་བདག་མེད་པ་ཡིན་ན་ནི་ལས་དང་འབྲེལ་བ་ཟེར་ཡས་དེ་བཞག་དགོས་ཀྱི་འདུག་ལས་བྱས་ནས་ལས། ལས་ཀྱི་འབྲས་བུ་མྱོང་མཁན་ཅིག་དགོས་ཀྱི་འདུག་ལས་ནི་ཞིག་འགྲོ་གི་རེད་ལས་ཞིག་ཚར་སོང་ན་ནི་ལས་ཀྱི་འབྲས་བུ་དེ་སུས་མྱོང་གི་རེད་བདག་མེད་པ་ཡིན་ན་མྱོང་མཁན་ཡོད་མ་རེད་བ། ལས་བྱས་ནས་ནི་ཞིག་པས་ན་སུ་ཡི་ལས་སུ་འགྱུར་ཞེ་ན་ཟེར་བ་ནི་ལས་བྱེད་པ་པོ་དེ་སུ་རེད་ལས་ཀྱི་འབྲས་བུ་མྱོང་བ་པོ་དེ་སུ་རེད་བདག་མེད་པ་ཡིན་ན་ནི་ག་རེ་གིས་མྱོང་དགོས་རེད། ཟེར་གྱི་འདུག་ན་བྱ་བ་འབྲས་གཞི་ཐ་དད་དང།

གནས་སྐབས་ཐ་དད་པ་རེད། གནས་སྐབས་ཐ་དད་པ་རེད་ཟེར་ས་དེ། བདག་ཏུ་གྲུབ་པ་ཅིག་གིས་བྱས་པ་མ་རེད་ཐ་སྙད་དུ་ལས་བྱེད་པ་པོ་དེས་བྱས་པ་ལ་བརྟེན་ནས་ཐ་སྙད་དུ་འབྲས་བུ་མྱོང་བ་པོ་དེ་གིས་མྱོང་ཟེར་ནས་བཞག་ཆོག་གི་རེད། དེ་བདག་བྱེད་པ་མེད་པར་ཡང། འུ་བུ་གཉིས་ཀ་ལ་གྲུབ་པས་འདིར་བརྩད་དོན་མེད་མ་ཡིན་ནམ། སྐྱེ་བ་སྔ་མ་གི། སྐྱེ་བ་སྔ་མ་གི་ལས་བྱེད་པ་པོ་གང་ཟག་དེས་ལས་བྱས་པ་ལ་བརྟེན་ནས་ད་ལྟ། བདག་རང་དབང་ཅན་དེ་ཉིད་ཀྱིས་བྱས་པ་མེད་པ་ཡང་འབྲས་བུ་མྱོང་བ་དེས་ན་འུ་བུ་གཉིས་ཀ་ང་གཉིས། སྔ་རྒོལ་ཕྱི་རྒོལ་གཉིས་ཀ་ང་གཉིས་གཉིས་ལ་རྩོད་མེད་རེད། རྩོད་མེད་ཡིན་ས་དེ་ལས་རྩོད་པ་བྱེད་པ་ལ་དགོས་པ་གང་ཡང་ཡོད་མ་རེད། ལས་བྱས་པ་ཆུད་མི་ཟ་བ་དང་འབྲས་བུ་མྱོང་རྒྱུ་ཡོད་པ་དེ་ཡིན་ན་རྩོད་མེད་རེད། འདིར་བརྩད་དོན་མེད་མ་ཡིན་ནམ་ཟེར་དེ་ཡིན་པ་རེད། རྒྱུ་ལྡན་འབྲས་བུ་དང་བཅས་ཞེས། མཐོང་བ་དེ་ནི་སྲིད་མ་ཡིན་ཟེར། རྒྱུ་དང་ལྡན་པའི་འབྲས་བུ་དང་བཅས་པ་མཐོང་བ་དེ་ནི་རྩ་བ་ནས་སྲིད་པ་མ་རེད་ཟེར་དཔེར་ན། རྒྱུ་ཡི་གནས་སྐབས་དེ་འབྲས་བུ་ཡི་གནས་སྐབས་སུ་ལས་འགྱུར་བ་མེད་པར་བྱས་ནས་བསྡད་བསྡད་མཁན་དེ་རྩ་བ་ནས་ཡོད་མ་རེད་ཟེར། རྒྱུད་གཅིག་ལ་ནི་བརྟེན་ནས་སུ་བྱེད་པོ་སྤྱོད་པོ་ཞེས་བྱར་བསྟན་ཟེར། ཁོ་གཉིས་རྒྱུད་གཅིག་པ་ཡིན་ཙང་འབྲས་བུ་མྱོང་བ་པོ་དང། ལས་བྱེད་པ་པོ་གཉིས་པོ་དེ་རྒྱུད་གཅིག་ཡིན་ཙང། རྒྱུ་ཡི་གནས་སྐབས་སུ་བྱས་བཞག་མཁན་དེ་འབྲས་བུ་མྱོང་བ་པོ་གང་ཟག་དེ་ཀྱིས་མྱོང་བ་དེ་ཡིན་ཙང་ན་ལས་ཀྱི་འབྲས་བུ་ཆུད་ཟ་མ་རེད་ཁོ་རང་རང། རྒྱུད་ཀྱིས་རང་གིས་བྱས་པའི་ལས་ཀྱི་འབྲས་བུ་དེ་རང་ཉིད་ཀྱིས་འབྲས་བུ་དེ་མྱོང་བ་གཅིག་རེད་མ་གཏོགས་གང་ཟག་གཞན་གྱིས་མྱོང་མཁན་ཡོང་བ་དེ་འདྲ་མ་རེད་ཟེར་བྱེད་པོ་སྤྱོད་པོ་ཞེས་བྱར་བསྟན་ཟེར་གྱིས། འདས་དང་མ་འོངས་པ་ཡི་སེམས། བདག་མིན་དེ་ནི་མེད་པའི་ཕྱིར་ཟེར། བདག་ཟེར་མཁན་འདི་ག་རེ་རེད་ཟེར་ན་ཡང་ན་གཙོ་བོ་གཙོ་བོ་དེ་སེམས་ལ་བཞག་གི་ཡིན། སེམས་ལ་བཞག་གི་ཡིན་ཟེར་གྱི་འདུག་ན་སེམས་ཀྱི་རྣམ་པར་ཤེས་པའི་གྱི་སེམས་དེ་ལ་བཞག་གི་ཡིན་ཟེར་ན་ཡང་ན་འདས་པའི་སེམས་དེ་རེད་མ་འོངས་པའི་སེམས་དེ་རེད་ད་ལྟ་ཡི་སེམས་དེ་བཞག་གི་ཡིན་ཟེར་བ་ལྟོས་སུ་ཕྱིན་ནས།